ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་གཉིས་པའི་ཚེས་བཅོ་ལྔ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཞི་པའི་ཚེས་དྲུག། རེས་གཟའ་ཕུར་བུའི་ཉིན་གྱི་གཏམ་གླེང་གི་ལེ་ཚན་འདིའི་ནང། བོད་ཀྱི་ཆོས་དང་རིག་གཞུང། དམིགས་བསལ་རྒྱལ་རབས་ལོ་རྒྱུས་སོགས་ཕྱོགས་མང་པོའི་ཐོག་མཁྱེན་རྒྱ་ཡངས་པ་མ་ཟད། ལོ་ཙཱ་བའི་མཚན་སྙན་གྲགས་པའི་འགོས་ལོ་ཙཱ་བ་གཞོན་ནུ་དཔལ་གྱི་སྐུ་ཚེའི་ལོ་རྒྱུས་ངོ་སྤྲོད་ཞུ་རྒྱུ་བཅས་གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་སྙན་སྒྲོན་ཞུ་གི་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། WWW།

ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་ཡང་ང་ཚོ་བོད་གངས་ཅན་ལྗོངས་འདིའི་འདས་པ་ནས་ད་ལྟ་བར་གྱི་བོད་ཀྱི་ཆོས་དང་རིག་གཞུང་རིག། ཆབ་སྲིད་དཔལ་འབྱོར་སོགས་ཕྱོགས་མང་པོའི་ཐོག་ལ་རླབས་ཆེན་གྱི་མཛད་རྗེས་ཡོད་པའི་ཕུལ་བྱུང་མི་སྣ་ངོ་སྤྲོད་ཞུ་རྒྱུ་ནས་ད་ད་རིང་ལེ་ཚན་འདིའི་ནང་ལོགས་ལ་ངོ་སྤྲོད་ཞུ་ཡག་གི་མི་སྣ་དེ་ཡིན་པ་ཡིན་ན། འགོས་ལོ་ཙཱ་བ་གཞོན་ནུ་དཔལ་མཆོག་གི་ནི་མཛད་རྗེས་དེ་གའི་ངོ་སྤྲོད་ཞུ་གི་ཡིན་ཡང་ང་ཚོས་ལེ་ཚན་ནང་ལོགས་ལ་ངག་རྒྱུན་གཞི་བཟུང་བྱས་རྗེས་བཞུགས་སྒར་ཁུལ་དུ་ཡོད་པའི་ཀིརྟི་བྱེས་པ་གྲྭ་ཚང་གི་ཆེས་མཐོའི་བོད་ཀྱི་རིག་གནས་སློབ་གཉེར་ཁང་གི་རིག་གནས་སློབ་དཔོན་ཆེན་མོ་རྒན་རེ་མདོ་སེང་གེ་ལགས་གདན་འདྲེན་ཞུས་ཡོད། རྒན་ལགས་ལེ་ཚན་ནང་བསྐྱར་དུ་ཕེབས་པར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན། ལགས་སོ་ལགས་སྒྲོལ་དཀར་ལགས་བཀྲ་ཤིས་བདེ་ལེགས། ལོའོ། ད་རིང་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ་རྒན་ལགས་ཀྱིས་ད་གོང་ལ་ངོ་སྤྲོད་ཞུས་པའི་འགོས་ལོ་ཙཱ་བ་གཞོན་ནུ་དཔལ་གྱི་མཛད་རྗེས་ངོ་སྤྲོད་གནང་རོགས་གནང་ཞུ་ཡ་ད་ལྟ་རྒན་རེ་མདོ་སེང་གེ་ལགས་ཡིན་པ་ཡིན་ན་དམིགས་བསལ་ང་རང་ཚོ་ནི་བོད་ཀྱི་ལོ་རྒྱུས་ཐོག་ལ་བྱས་པ་ཅན་གྱི་མི་སྣ་ཁག་གི་རྣམ་ཐར་དེ་གའི་རྒན་ལགས་ཀྱིས་ཕྱོགས་སྒྲིག་གནང་བྱས་བྱས་ནི་དམིགས་བསལ་ཕྱག་དེབ་ཐོག་ནས་པར་སྐྲུན་གནང་ཡོད་ལ་དེའི་ཐོག་ལ་མུ་མཐུད་བྱས་རྒན་ལགས་ཀྱིས་ཡང་རྩོམ་སྒྲིག་དང་ཉམས་ཞིབ་གནང་བཞིན་པ་གཅིག་ཆེ་གེ་ནི་ད་ལྟ་གོང་ལ་ཞུས་པ་ནང་བཞིན་གྱི་ད་རིང་ལེ་ཚན་དེའི་ནང་ལོགས་ཀྱི་བརྗོད་གཞི་དེ་ཡིན་པས་ན་སྐུ་ན་ཆུང་དུས་ནས་ནི་ཤེས་ཡོན་སློབ་སྦྱོང་ལ་དང་སྦྱང་བརྩོན་ཆེན་པོ་ཞེ་གཅིག་གནང་པའི་དབང་གིས་ཡིན་པས་ན་བོད་ཀྱི་ཆོས་དང་རིག་གཞུང་དམིགས་བསལ་རྒྱལ་རབས་ལོ་རྒྱུས་སོགས་ཕྱོགས་མང་པོའི་ཐོག་ལ་མཁྱེན་རྒྱ་ཡངས་པ་ཅིག་ཡོད་པ་མ་ཚད་སྐད་ཡིག་གཞན་དག་གི་ཐོག་ལ་ཨ་ནི་མཁྱེན་རྒྱ་ཡོད་པའི་དབང་གིས་ད་ལོ་ཙཱ་བའི་ཨ་ནི་མཚན་སྙན་ཐོབ་པའི་འགོས་ལོ་ཙཱ་བ་གཞོན་ནུ་དཔལ་གྱི་སྐུ་ཚེའི་ལོ་རྒྱུས་དང་མཛད་རྗེས་འདི་གའི་ངོ་སྤྲོད་ཞུ་གི་ཡིན། བྱས་ཙང་དེ་འདྲ་ཡིན་དུས་ཀ་ནས་ད་འགོས་ལོ་ཙཱ་བ་གཞོན་ནུ་དཔལ་ཡིན་པས་ན་ང་རང་ཚོ་བོད་ཀྱི་ལྷོ་ཁ་ཁུལ་དུ་གཅིག་སྟོང་སུམ་བརྒྱ་དགུ་བཅུ་གོ་གཉིས་ཀྱི་ལོ་ལ་སྐུ་འཁྲུངས་པ་གཅིག་བྱས་ཀྱི་ཤིས་ཚང་རྒན་ལགས་ཀྱིས་ཡང་ང་ཚོར་ངག་རྒྱུན་ཞིག་གསུངས། ཁོང་འཚར་ལོངས་གནང་ཡུལ་གྱི་ད་ཁྱིམ་ཚང་འདིའི་གནས་སྟངས་རེད། འགོས་ལོ་ཙཱ་བ་སྐུ་ན་ཆུང་དུས་ནས་རང་བཞིན་གྱི་རྣམ་དཔྱོད་ལྡན་པ་བློ་རིག་རྣོ་བ་ཅིག་ཡོད་པ་འདི་འདྲའི་གནས་སྟངས་ཅིག་ཡོད་ས་རེད་འདི་ནས་བྱས་རྗེས་རྒན་ལགས་ཀྱིས་ང་ཚོར་ཡང་ངོ་སྤྲོད་ཞིག་གནང་རོགས་གནང་ཞུ་གི་ཡིན།

འདི་ལྟ་ཕྱིས་སུ་ཁོ་རང་གི་སྐུ་ཚེའི་རིང་ལ་གཅིག་གི་དགོངས་པ་བཞེས་སྟངས་ཡི་ནས་རིགས་མང་པོ་གཅིག་གི་ཐོག་ལ་ཤུགས་རྐྱེན་ཆེན་པོ་ཞུགས་གཅིག་བྱུང་གནང་བ་སོང་ཙང་ཤུགས་རྐྱེན་གཙོ་བོ་དེ་ག་རེ་བྱུང་ཡོད་ན། ལགས་འོང་ད་ག་རང་ད་ཐོད་པའི་གནད་འགག་ཤོས་ཡིན་ས་རེད་སྐུ་ན་གཞོན་དུས་ཀྱི་ཐོག་བྱུང་ངས་ད་ལྟ་དེའི་བོད་ཡིག་ལ་ག་རེ་ཟེར་བ་སློབ་ཚན་གཅིག་གིས་སྐུ་ཚེ་ལ་འགྱུར་ད་ཤུགས་རྐྱེན་ཐེབས་པ་ཟེར་ནས་གཅིག་ཨོ་དེའི་ནང་དོན་ལ་འོ་གཙོ་བོ་དེ་བཞིན་གྱིས་བྲིས་བཞག་ཡོད་ད་འདི་ད་གོང་དུ་ངེད་གཉིས་ད་གླེང་མོལ་ཕྲན་བུ་བྱུང་བ་ནང་གི་འགོས་ལོ་ཙཱ་བ་གཞོན་ནུ་དཔལ་འདི་རྩ་བའི་སྐུ་ན་གཞོན་དུས་ནས་ཤེས་ཡོན་ལ་ཧ་ཅང་གི་དོ་སྣང་ཆེན་པོ་ཡིན་པ་ཁོང་གིས་ཤེས་ཡོན་ལ་དོ་སྣང་གནང་སྟངས་དེ་དཔེ་དེ་ང་ཚོས་གར་བྱ། ཤེས་བྱ་གི་རྣམ་གྲངས་གསོག་པ་ཙམ་མ་ཡིན་པར་གང་ཤེས་པ་དེ་ཆ་ཚང་ཟུར་ཟུར་དུ་ད་ཉི་མ་རེ་རེ་ལ་ལྟར་ད་ལག་ལེན་དུ་བསྟར་ནས་བསམ་བློ་དང་དེ་ནས་ཀུན་སྤྱོད་ལ་ཁོང་འཇིགས་པ་དང་ད་ངན་ད་ངན་པ་དང་ཞན་ཞན་ཆ་གང་ཡོད་པའི་ད་ལ་འཇིགས་པ་དང་དེ་ཀོ་གར་བྱ་ང་ཚོས་ཤེས་པ་དང་འདྲིས་པ་མཉམ་དུ་འགྲོ་ངེས་རེད་བ་གཅིག་དེ་འདྲའི་དཔེ་དེ་མ་འདྲ་བ་གཅིག་ཡིན་ད་གང་ལྟར་ཀྱང།

དེ་ད་རྒྱུ་འབྲས་ཆེན་པོ་གི་སློབ་ཚན་དེས་ཁོ་རང་གི་ད་སྐུ་ཚེ་ཧྲིལ་པོ་སྤྱི་དང། བསམ་བློ་གཏོང་སྟངས་ད་མི་ཚེ་གི་ད་ང་ཚོས་བྱས་པ་ཡིན་ན་མི་ཚེ་གི་རིན་ཐང་དེ་ངོས་འཛིན་བྱེད་སྟངས་ལ་མ་འདྲ་བ་ཞིག་ཡོང་གི་འདུག་དཔེར་ན། ནང་པ་སངས་རྒྱས་པའི་ཆོས་ལུགས་དང་རྩ་བ་ནས་ད་མ་འཕྲད་མཁན་ཚེ་ན་ད་ཆོས་ལུགས་ཀྱི་གོ་རྟོགས་རྩ་བ་ནས་མེད་མཁན་གི་མི་གཅིག་ཡིན་པ་ཡིན་ན་ཁོ་རང་ཁོ་རང་ལ་ད་ཁོ་རང་གི་ལྟ་སྟངས་དང་ནི་མི་ཚེ་གི་རིན་ཐང་ངོས་འཛིན་བྱེད་སྟངས་མ་འདྲ་བ་གཅིག་ཡོང་གི་རེད་དེ་དཔེར་ན་ཆོས་ལུགས་དང་ལྷག་པར་དུ།

དེས་ད་དངོས་གནས་དྲང་ནས་འགོས་ལོ་ཙཱ་བའི་སྐུ་ཚེ་ཧྲིལ་བོ་ལ་ངེས་པར་དུ་ཤུགས་ཆེན་པོ་ཞུགས། སྟངས་བཞག་པའི་དེ་འདྲའི་རྣམ་ཐར་ནོར་སྐྱེས་སྔོན་དུ་བླངས་ལ། ལགས་སོ་ལགས་སོ། བྱས་ཙང་ད་འགོས་ལོ་ཙཱ་བ་ཆུང་དུས་ནས་ནི་ཡང་ཤེས་ཡོན་སློབ་སྦྱོང་གི་ཐོག་ལ་ཐུགས་སྣང་ཡོད་པའི་ཐོག་ལ་ཡང་ཁོ་རང་གི་ད་ཨ་ཁུ་སངས་གྲགས་ཞུ་བ་ཁོ་རང་གིས་རྟ་བས་དེ

གསུང་གི་འདུག་རབ་ཏུ་བྱུང་བའི་རྗེས་ལ་ཡེ་ནས་ལས་མུ་མཐུད་ཅིག་བྱས་ཀྱི། ཁོ་རང་གི་ཨ་མ་ལགས་དང་སྤུན་མཆེད་ཚོས་ཚུར་བདག་གི་ཆེད་དུ་ནི་ཡང་མུ་མཐུད་དཀའ་ལས་སྐྱོན་ཡག་ད་དེ་འདྲ་ཅིག་གནང་ཡོད་རེད་ལགས། དགོན་པའི་ནང་ལོགས་ལ་ཡིན་པའི་ཡེ་ནས་ལས་ཡང་གསན་བསམ་སློབ་གཉེར་གྱི་ཐོག་ལ་དམིགས་བསལ་ཞེ་དྲག་ཅིག་བྱུང་ཡོད་པ

དེ་ནས་རབ་ཏུ་བྱུང་སྟངས་དེ་གོང་དུ་སྒྲོལ་མ་ལགས་གསུངས་པ་ནང་བཞིན་གྱི་རྩ་བའི་ངས་གོང་དུ་ད་རོབ་ཞུས་རྩ་བའི། ད་རྒྱུ་འབྲས་ཆེན་པོ་གི་སློབ་ཚན་ལ་བརྟེན་ནས་ད་འགོས་ལོ་ཙཱ་བ་གཞོན་ནུ་དཔལ་ཁོ་རང་གི་བསམ་བློ་གཏོང་སྟངས་དང་ཁོ་རང་གི་མི་ཚེ་གི་རིན་ཐང་ད་དེང་སང་སྐད་ཆ་བྱས་པ་ཡིན་ན་མི་ཚེ་གི་རིན་ཐང་ངོས་འཛིན་དང་མི་ཚེ་གི་རིན་ཐང་འཚོལ་སྙེག་དེ་ཁ་ཕྱོགས་ལ་དཔེ་དེ་མ་འདྲ་བའི་གཅིག་ནོ་ཆ་དེ་བ་ནི། དེ་དེ་གཅིག་རེད། ད་དེ་གཅིག་དེ་རེད། གཙོ་བོ་དེ་གཅིག་འདུག་དེ་མ་གཅིག་ད་ཁོ་རང་གྱིས་རབ་ཏུ་བྱུང་སྟངས་དེ་བར་མ་གི་གཅིག་ད་རབ་ཏུ་བྱུང་ཟེར་ནས་དེར་མ་ཡིན་པ་གཙོ་བོ་ཁོ་རང་གི་བསམ་བློ་གཏོང་སྟངས་གི་སྟེང་ནས་ད་ཁོ་རང་རབ་ཏུ་བྱུང་གཅིག་བསམ་བློ་ནང་བཏང་ད་ཐ་མ་གཅིག་ཁོ་རང་ཨ་མ་དང་ད་གཅིག་དེ་མ་གཅིག་ཁོ་རང་ཨ་མ་དང་ཁོ་གཉིས་ད་གྲོས་བསྡུར་འདྲ་བོ་གཅིག་ད་གནང་བའི་སྐད་ཆ་དེ་འདྲ་གཅིག་ཡོད་རེད།

ཧ་ཅང་དཀའ་སྡུག་ཆེན་པོ་དབུལ་ནས་སྤྱན་གྱིས་འཇིག་རྟེན་བསམ་བློ་ནི་ང་ལ་རྩ་བ་ནས་མེད། དེ་རྗེས་དེ། ད་ངོ་ནས་ཁྱོད་གྲྭ་བ་བྱས་ཏེ་བསམ་བློ་དེ་འདྲ་ཡོད་ན་ཡག་པོ་འདུག་གྲྭ་བ་བྱས་པ་ལ་ང་རང་ངོས་ནས་རྒྱབ་སྐྱོར་བྱེད་ཀྱི་ཡིན་ཟེར་ནས། ད་ཨ་མ་ཁོ་རང་དགའ་བོ་བཏང་ནས་དང་ལེན་རོགས་ཀྱིས་བྱས་འདུག་ཨ། ཅེས་པ། ཡིན་ན་ཡང་ད་དེ། ད་འགོས་ལོ་ཙཱ་བས་ད་གོང་དུ་དྲང་ང་ལ་རུབ་ཅིག་གསུངས་སོང། ད་ཡིན་ནའང་འགོས་ལོ་ཙཱ་བ་ཁོ་རང་གི། སྲས་བུ་ག་རེ་བྱེད་ཀྱི་ཡོད་ཟེར་ན། ད་དེ་སྐབས་དེ་ཨ་མ་པཱ་ལ་ཕ་བྱེད་རྒྱུ་ཡོད་མ་རེད་དེ་ནས་ཨ་མ་གི། གནས་སྟངས་ཟེར་ན་ཁོ་ཁྱིམ་ཚང་གི་འཚོ་བ་དང་ཕྲུ་གུ་མང་པོ་བྱས་ཡོད་དེ་ནས་ཁྱིམ་ཚང་གི་གནས་སྟངས་ཧ་ཅང་སྐྱོ་བོ་ཡིན་པ། དེ་རྗེས་དེ་དངོས་ཡོད་གནས་ཚུལ་ལ་ད་འགོས་ལོ་ཙཱ་བ་ཁོ་རང་ད་ལྟ་མུ་མཐུད་དེ་ཁྱིམ་ཚང་ལ་བཞུགས་ནས་ཨ་མ་དང་མཉམ་དུ་ད་ཨ་མ་ལ་སྐུལ་ད་ལས་ཀ་ལས་རོགས་རམ་མ་བྱས་པ་ཡིན་ན་ད་ཨ་མ་དཀའ་ངལ་འཕྲད་རྒྱུ་ཡིན་པ་དང་དེ་ནས་ཁོ་རང་གི་ད་གཅུང་མོ་དང་དེ་ནས་ད་གཅུང་པོ་དེ་ཚོ་ལ་མུ་མཐུད་དེ་འཚོ་བ་དང་དེ་ནས་གཟིགས་སྐྱོང་གང་ཅིའི་ཐོག་ནས་དཀའ་ངལ་འཕྲད་རྒྱུ་ཡིན་པ་འདི་དང་དེ་གསལ་བོ་ཤེས་ཀྱི་ཡོད་པ་ཡིན་ཏེ། ད་ཁོ་རང་ཐེངས་དང་ཨ་མ་ལ་དེ་ནས་སོང་བ་མ་བྱས་ད་དངོས་ཡོད་གནས་ཚུལ་ཐོག་ནས་ཡོང་ཐབས་རོགས་མེད་ཡང་ཡིན་ཏེ།

ད་ལྟ་དགུང་ལོ་བརྒྱད་ཀྱི་སྟེང་ནས་གྲྭ་བ་བྱས་གྲྭ་བ་བྱས་པའི་རྗེས་ནས་ཡང། ད་དུས་ཚོད་གང་འཚམ་ཅིག་ལ། ད་དགོན་པའི་ནང་མ་བཞུགས་པར་ཕྱིར་མུ་མཐུད་དེ་ད་ཁྱིམ་ལ་ཕེབས་དེ་ནས་ཨ་མ་དང་མཉམ་དུ། ནང་གི་ལས་ཀ་དང་དེ་ནས་ད་ལས་ཀ་མང་པོ་ཞིག་བྱེད་ཀྱིན་འདུག་སྐབས་དེ། ད་འགོས་ལོ་ཙཱ་བ་དང་ད་ན་མཉམ་པའི་གྲྭ་ཕྲུག་མང་པོ་ཅིག་དགོན་པའི་ནང་སློབ་སྦྱོང། ད་བྱས་ནས་བཞུགས་བསྡད་པ་རེད་ན་འགོས་ལོ་ཙཱ་བ་ད་གྲྭ་ཕྲུག་དེ་ཚོ་དང་མཉམ་དུ། དགོན་པའི་ནང་ནས་སློབ་སྦྱོང་བྱེད་ཡག་གི། གོ་སྐབས་ནང་ལོ་གང་ད་དུས་ཚོད་གང་འཚམ་ལ་རག་ཡོད་མ་རེད་ད་ཨ་མ་དང་མཉམ་དུ་ལས་ཀ་ཅིག་དེ་བྱེད་ཞོར།

བརྩོན་འགྲུས་ད་ཆེན་པོ་གཅིག་གནང་ཡོག་རེད་ད་ག་ནང་བཞིན་གསུང་ཡ་བྱས་པ་ན་འགོས་ལོ་ཙཱ་བ་ད་ཁོ་རང་གི་ཆོས་བརྒྱུད་འདི་བཀའ་བརྒྱུད་ཡིན་པ་ཡིན་ནའི་རིས་མེད་ཀྱི་ད་རིས་མེད་གནང་གི་ཡོད་པ་དེ་ནས་དམིགས་བསལ་ཞེ་དྲག་གཅིག་དང་ད་ག་ནང་བཞིན་ཁོ་རང་ད་རྗེ་རིན་པོ་ཆེའི་སློབ་མར་གྱུར་གནང་བ་དང། རྗེ་རིན་པོ་ཆེ་ཡི་ནས་ལས་ཁོ་རང་ལ་བསྔགས་བརྗོད་མཛད་གནང་བ་སོགས་འདུག་འདི་ཡང་ག་འདྲས་སེ་ཆགས་གནང་གི་ཡོག་རེད།

དེ་གའི་གི་ཐོག་ལ་ཐག་བཅད་ཡག་ཅིག་མི་འདུག་ཡང་གང་བྱུང་གི་ཅིག་གི་བརྟག་དཔྱད་མེད་པའི་ཐོག་ནས་ད་རྨོངས་པའི་ཐོག་ནས་དད་པ་བྱེད་ཡག་ད་དེ་འདྲ་ཅིག་གི་ཡོད་ས་མ་རེད་ཁོ་རང་སློབ་སྦྱོང་གནང་པའི་བརྒྱུད་རིམ་ནང་ལོགས་ལ་ཡིན་པི་ནད་ལས་ཁོ་རང་གི་ད་ཅིག་གི་དགེ་རྒན་གིས་མར་འཆད་ཁྲིད་ལ་གསན་བྱེད་བྱས་ཨ་ནི་དེ་གའི་གི་ཐོག་ལ་ཡང་གལ་སྲིད་ནོར་འཁྲུལ་ཡོད་པ་ཡིན་ན་ཨ་ནི་ལམ་སང་ཅིག

ད་འདི་གསང་སྙིང་དེ་བོད་པའི་མཁས་པ་གཅིག་གིས་བྲིས་བྱས་པ་མ་གཏོགས་དེ་རྒྱ་གི་གཞུང་དེ་འདྲ་ཡིན་ས་མ་རེད་གང་ཡིན་ཟེར་ན། ཚེག་འདི་ཤེས་རབ་མེད་དུ་མ་ཟིན་འགྲོ་རྒྱ་གི་དེ་ཡི་གེ་ལ་ཚེག་བཞག་ཡས་ཞིག་ཡོད་མ་རེད་ཚེག་བཞག་སྟངས་དེ་བོད་པ་རང་གི་ཡི་གེ་གི་ཐུན་མོང་མ་ཡིན་པའི་ཁྱད་ཆོས་གཅིག་མ་གཏོགས་རྒྱ་གར་ལ་དེ་ཡོད་མ་རེད་རྒྱུ་མཚན་དེ་གི་སྟེང་ནས། འདི་ད་ག་སེ་བཟོས་བཞག་མ་གཏོགས་བོད་པའི་མཁས་པས་མ་གཏོགས་བོད་པའི་མཁས་པས་ད་བྲིས་པའི་གཞུང་གཅིག་ཡིན་པ་མ་གཏོགས་རྒྱ་གཞུང་ཡིན་ས་མ་རེད་ཟེར་བའི་དེ་འདྲའི་སྐད་ཆ་རང་གཅིག་ཞུས་པ་རེད་ཡོངས་གྲགས་དེ་འདྲའི་སྐད་ཆ་ཞུས་པ་རེད་ཞུས་པའི་སྐབས་དེ་ལ་སྤྱི་བཏང་ཚོགས་འདུ་ད་ཚོགས་འདུ་ཟེར་ནའང་འདྲ་དེ་དེའི་སྐབས་དེ་ལ་མཁས་པ་མང་པོ་ཡོད་ས་རེད་དེ་ཡིན་ན་སུ་གཅིག་གིས་ཁ་ཐུག་དེ་རེད་དང་དེ་མ་རེད་ཟེར་ནས་ཕར་རྩོད་པ་ཅང་ངན་འགྲོ་ཆོག་ནི་ད་བྱུང་ཡོད་ས་མ་རེད། ཡིན་ནའང་སྐབས་དེ་ད་འགོས་ལོ་གཞོན་ནུ་དཔལ་ད་དགུང་ལོ་ཆུང་ཆུང་རེད་དེ་ཡིན་ན་ཡང་ད་གོང་གི།

སྤོབས་པ་ཙམ་དུ་མ་ཟད། སྐུ་གཞོན་པའི་བཀའ་ཆད་ཆེན་པོ་ལམ་སང་དྲན་པ་ཉུང་བ་དང་དེ་འདྲའི་གནང་ཐུབ་པ་དེ་ཧང་སང་ཡང་རེད་ཟེར་དེ་འདྲའི་རིགས་ཀྱི་བདག་གི་དྲག་ནོར་ཆེན་པོ་གཅིག་ཆགས་འདུག་གཅིག་དེ་རེད། དེ་ནས་གཉིས་པ་དེ། ད་འགོས་ལོ་ཙཱ་བ་གཞོན་ནུ་དཔལ་དེ། ཐེངས་དང་པོ་སྤྱན་གཡས་དགོན་པ་ལ་གྲྭ་བ་བྱས་སྤྱན་གཡས་དགོན་པ་ལ་གྲྭ་བ་བྱས་པའི་ད་གང་འཚམས་རྗེས་ནི་རྩེད་ཐང་ལ་ད་རྩེད་ཐང་ད་གདན་ས་དེ་རྩེད་ཐང་བྱས་རྩེད་ཐང་ལ་ད་དཔེར་ན་རྣམ་འགྲེལ་དང་དེ་ནས་ཕར་ཕྱིན་གྱི་སྐོར་དེ་ལ་འཆད་ཉན་གནང་ཡ་དེའི་ཆེད་དུ་ཕེབས་ཡོད་རེད་ཕེབས་ཡོད་སྐབས་དེ།

མང་པོ་གཅིག་ད་དངོས་གནས་བདེན་པ་རེད་ད། དངོས་གནས་གནས་ལུགས་ལྟར་འདུག་བདེན་པ་རེད་བསམ་པ་དེ་འདྲའི་བྱུང་ཡོད་ས་དེ་ན་རིགས་གཅིག་གིས་ད་ལྟ་ཡང། ད་འགོས་ལོ་ཙཱ་བའི་སྐད་ཆ་དེ་ཁས་མ་ལེན་པ་ཞིག་གང་ལྟར་ཀྱང་ཐ་མ་ད་ཁྱེད་རང་གིས་བརྟག་དཔྱད་བྱས་པ་རེད་ང་ཚོས་བརྟག་དཔྱད་མ་བྱས་པ་རེད། བརྟག་དཔྱད་མ་ད་བྱས་པ་དང་མ་བྱས་པ་གཉིས་ཆ་གཅིག་པ་རེད་ད་གཅིག་པ་རེད་འདུག་ང་ཚོས་བླ་མ་བསྟེན་གྱི་ཡོད་ཁྱེད་རང་གིས་བླ་མ་བསྟེན་གྱི་ཡོད་པ་རེད། གཅིག་རེད་འདུག་ཟེར་ནས་ཞུ་བའི་སྐབས་ལ། དེ་གཅིག་མ་རེད་ཀ། ད་ངས་བརྟག་དཔྱད་བྱས་པ་ལ་བརྟེན་ནས་གོང་དུ་ཞུས་པ་ནང་བཞིན་ང་ལ། ད་བླ་མ་གི་ཡོན་ཏན་མཐོང་བའི་དད་པ་དེ་རག་ཡོད་རེད་ཁྱོད་ཚོ་བརྟག་དཔྱད་མ་བྱས་གི་དབང་གིས།

དེ་ནས་གཉིས་པ་དེ་གོང་དུ་གྲགས་པ་ལ་འདི་གསུངས་སོ། ད་དགུང་ལོ་ཆེན་པོ་ད་ཆགས་པའི་རྗེས་ནས་ཡང་ད་ལྟ་ཡང་གསན་བསམ་དང་དེ་ནས་སློབ་སྦྱོང་གི་ཆ་ནས་མཚམས་འཇོག་གནང་ཡོད་ས་མ་རེད་ཟེར་ཏེ་ད་རང་རེད་འདུག་ད་བས་ན་རྣམ་ཐར་ཆེན་པོ་ད་འདི་ཁོང་རང་གི་རྣམ་ཐར་དུ་བཟུང་ན་ཡོང་གི་འདུག་དཔེར་ན་གཞུང་ལུགས། ད་འགོས་ལོ་གཞོན་ནུ་དཔལ་དེ་དགུང་ལོ་དྲུག་ཆགས་པ་ཙམ་དུ་མ་ཟད་ཧ་ཅང་གི་སྐད་གྲགས་ཆེན་པོ་རེད་མཁས་གྲུབ་གཉིས་ལྡན་ཧ་ཅང་ད་འདུག་རྗེ་ཡོད་ཟི་ནས་དང་བཅས་པའི་རྩེད་ཐང་ལ་ཧ་ཅང་གི་མཁས་པའི་སྐད་གྲགས་ཆེན་པོ་རེད་དེ་ཡིན་ནའང་ད་ལྟ

ལྟས་པས་དེ་ཡང་ཁོ་རང་ནམ་མཁའ་གྱི་ཆུ་ཆུ་མ་འདྲ་བ་འགྲོ་གཅིག་ཡིན་ས་ནས་བླངས་ན། ལོངས། ལོངས་སུ་ལོངས། དེ་བཞིན་ནི། འགོས་ལོ་ཙཱ་བ་ཁོ་རང་གི་ཡང་གཅིག་གི་སློབ་གསོའི་ཐབས་ལམ་འདི་གའི་ཐོག་ལ་ཞེ་དྲགས་གཅིག་གི་མཁས་པ་གཅིག་ཡོད་པ། མི་གཞན་དག་གིས་གཅིག་གི་དཀའ་ངལ་དང་དེ་གའི་མང་པོ་གཅིག་གི་ཐོག་ལ་ཡིན་པའི་ནི་ད་ཁོ་རང་ལམ་སྟོན་གནང་ཡག་ཡིན་ནའི་རེད་ཡང།

དེ་རྗེས་དེ་ཡི་གོ་ཅུང་ཅིག་གི་ཉམས་ལེན་དེ་དང་འབྲེལ་བའི་ཏན་ཏན་ཡོད་པ་རེད་དེ་ནི། རྩ་བའི་ཁོ་རང་སྣང་ཐབས་ཁྱེའུ་བཞི་བོ་ཡིན་ས་རེད་སྣང་ཐབས་པའི་ཁྱེའུ་ཡིན་ས་རེད་དཔེར་ན་ངས་འདི་ནས་ཀོ་གཏམ་བྱས་ཟེར་ན་སྒྲུང་རོ་ཐུང་ཐུང་ཞིག་ཞུས་པ་ཡིན་ན། ད་དེ་ད་འགོས་ལོ་གཞོན་ནུ་དཔལ་དེ་དུས་དགུང་ལོ་ཕལ་ཆེར་ཉི་ཤུ་རྩ་གཉིས་རྩ་གསུམ་རེད་དགུང་ལོ་དེ་ནི་ཆེན་པོ་མ་རེད་ཉི་ཤུ་རྩ་གཉིས་རྩ་གསུམ་སྐབས་དེ་འདྲ་རེད་རྩེད་ཐང་ནས་ད་བྱིས་ཉལ་ནང་ནས་བཞུད་པའི་སྐབས་དེ་ལ།

ཁོ་ཤ་ཚ་པོ་དང་དེ་ནས་རྒྱ་དམར་ལགས་ཀྱི་ལྷག་བསམ་རྣམ་དག་ཅིག་ག་རེ་ལྷག་བསམ་ལྷག་བསམ་རྣམ་དག་ཅིག་ངས་ཅི་ཡོད། ཁོང་གིས་བསླབ་བྱ་ག་དུས་ཡིན་ན་ཁྱོད་ད་ཅིག་ལོ་གཞོན་པའི་སྐབས་ལ་ཤེས་ཡོན་སྦྱོངས་ཟེར་ནས་ཞེ་པོ་གསུང་གི་ཡོད་ཤེས་ཡོན་སྦྱོངས་ཤེས་ཡོན་སྦྱང་བའི་ཆ་རྐྱེན་ག་རེ་མཁོ་བ་ཆ་ཚང་ང་རང་གིས་སྦྱར་གི་ཡིན་ཁྱོད་ཤེས་ཡོན་སྦྱོངས་ཟེར་ཁོ་ལ་ཞེ་པོ་གསུང་གི་ཡོད།

ད་འགོས་ལོ་ཙཱ་བས་ད་དངོས་གནས་རེད་ཁྱེད་རང་ཁྱེད་རང་དཔེ་ཡག་པོ་འདུག་གང་ཡིན་ཟེར་ན། མི་རིགས་གཅིག་གི་ད་མི་རིགས་གཅིག་གི་སོ་སོ་མི་ཚེ་གི་ནོར་འཁྲུལ་དེ། ད་མཐའ་མ་ཁོ་ད་འཆི་ཁ་མ་ལ་ཡང། ངའི་མ་ཚད་ངའི་རིགས་གཅིག་ཡོད་པ་རེད་ཟེར་དེ་རིགས་དེ་ལ་ཁྱོན་ནས་བྱེད་ཡ་ཡོད་མ་རེད་ཟེར་ཡིན་ན་ཡང། ད་ལྟ་ཁྱེད་རང་གི། སོ་སོའི་ད་མི་ཚེ་སྟོད་གི་ནོར་འཁྲུལ་གང་ཡིན་པ་དེ། ངོས་འཛིན་ཐུབ་པ་དེ་ཡང་དཔེ་ཡག་ཧ་ལས་པ་རེད་ད་དེ། དེ་རྒྱུ་མཚན་དེ་བརྟེན་ནས་ནོར་འཁྲུལ་དེ་བསྐྱར་དུ་སོ་སོའི་སྟེང་ལ་མ་ཡོང་བ་དང། ད།

དེ་སྐབས་དེ་ལ་ད་རྒྱ་གར་ལ་འགྲོ་ན་དེ་ནས་སློབ་སྦྱོང་གནང་ས་ཡོད་ཁོར་ཡུག་དང་དེ་འདྲའི་ཕན་ཐོགས་ཐོབ་པ་ཡོད་བ་མ་རེད་ལ་ཕེབས་ཡོད་བ་མ་རེད། ད་འདི་ད་ངས་ཤེས་འདོད་པ་གཙོ་བོ་དེ་རེད་ད་དེ་རྗེས་དེ་འགོས་ལོ་ཙཱ་བ་གཞོན་ནུ་དཔལ་དེ་རྩ་བའི་ཁོ་རང་ད་སྐུ་ན་ཆུང་དུས་ནས་ངས་གོང་དུ་ཞུས་པ་ནང་བཞིན་ཤེས་ཡོན་དོན་གཉེར་ཆེན་པོ་ཡིན་པ་དང་དེ་ནས་ཧ་ཅང་གི་ད་ཤེས་རབ་ཆེན་པོ་ཡིན་པ་དང་དེ་ནས་ད་ཐུགས་དྲན་པ་ཧ་ཅང་གི་བརྟན་པོ་ཡིན་པ་ནས་དང་ཆ་རྐྱེན་རང་ཧ་ཅང་གི། ཤེས་ཡོན་སློབ་སྦྱོང་གི་ཆ་རྐྱེན་ཧ་ཅང་འཛོམས་པོ་འདྲ་བོ་གཅིག་རེད། དེ་རྗེས་དེ་ད་སྐུ་ན་ཆུང་དུས་ནས་རྩ་བའི་སྒྲ་གཞུང་སོ་སོ་ལ་དོ་སྣང་བྱེད་ཀྱི་ཡོད་ས་རེད་ལྷག་པར་དུ།

ད་དེང་སང་བྱས་ན་སློབ་སྦྱོང་གི་དུས་ཚོད་དུས་ཚོད་ཡོལ་སོང་ཡོད་ད་ད་འདྲ་བོ་གཅིག་རེད་འདུག་ད་དགུང་ལོ་དུས་ཚོད་ཆེན་པོ་འདྲ་བ་གཅིག་རེད། ཡིན་ན་ཡང་ད་ཁོ་རང་དགུང་ལོ་བཞི་བཅུ་ཡིན་མིན་ལ་མ་ལྟོས་པར་གྱི་ད་རྒྱ་གར་བའི་པཎྜི་ཏ་ཆེན་པོ་ནགས་ཀྱི་རིན་ཆེན་དེ་བླ་མ་དེ་དགེ་རྒན་བསྟེན་དེའི་མདུན་ནས་ད་ལེགས་སྦྱར་གྱི་སྒྲ་གཞུང་དང་དེ་ཚོ་ཆ་ཚང་ལ་ཞིབ་ཚགས་པོ་སྦྱངས་སྦྱངས་པ་དང་མཉམ་དུ་ད་དེའི་པཎྜི་ཏ་ཆེན་པོ་ནགས་ཀྱི་རིན་ཆེན་གྱིས་བོད་ལ་ཆོས་མང་པོ་གསུངས་ཡོད་རེད་ཆོས་གསུངས་ཡོད་སྐབས་ལ

དེ་འདྲའི་མཁས་པ་ཆེན་པོ་ཅིག་ཆགས་པ་དེ། དེ་གོང་དུ་རང་ག་ལ་སོང་ཟིག་ད་བལ་ཡུལ་ལ་ཕེབས་ཡོད་མ་རེད་རྒྱ་གར་ལ་ཕེབས་ཡོད་མ་རེད་ཡིན་ན་ཡང། ད་ལོ་ཙཱ་བས་སྐད་བསྒྱུར་བ་ཙམ་མིན་པ། ད་ལྟའི་ཡི་གེ་མང་པོ་བསྒྱུར་ཡོད་རེད་ད་ལོ་ཙཱ་བའི་ལོ་རྒྱུས་འདི་བཟུང་ན་དཔེར་ན་འགོས་ལོ་ཙཱ་བས་བསྒྱུར་བའི་ཚན་པ་དེ། དཔེ་ཆའི་ཆོས་ཚན་བཅོ་ལྔ་ཉི་ཤུ་དེ་འདྲའི་ཡོད་ས་ཡོད་མང་པོ་ཞིག་ཡོད་རེད་བླངས་ན། ལོངས།
བྱས་ཙང་ད་ཁོ་རང་ལ་མཁས་པའི། མཚན་སྙན་ཐོབ་རྣམ་པ་དམིགས་བསལ་ལོ་ཙཱ་བའི་མཚན་སྙན་ཐོབ་ན་ཡང་འདི་གས་ད། ད་ལྟ་རྒན་ལགས་ང་ཚོར་ངོ་སྤྲོད་ཞིབ་ཚགས་པོ་ཅིག་གནང་སོང་ཨ་ནི་འགོས་ལོ་ཙཱ་བ་ཞུ་དུས་ང་རང་ཚོ་ད། བོད་ཀྱི་མཁས་པའི་གྲས་ནས་ཡང་དམིགས་བསལ་ཅིག་ཆགས་གནང་གི་ཡོད་རེད་ད་ཡིན་ནའི་ལེ་ཁོ་རང་གིས་ནི། ད་ཅི་གོང་ལ་གསུང་དུས་ད་ཆོས་བརྒྱུད་རིས་མེད་གནང་ཡོད་རེད་གསུང་གིས་ད་ཡིན་ནའི།

རྣམ་ཐར་ལ་རྒྱུས་མངའ་ཤེས་རྟོགས་བྱེད་པའི་བརྒྱུད་རིམ་ནང་ལོགས་ལ་ཡིན་པས་ན་གལ་ཆེ་ཤོས་དེ་ད་ལྟ་རྒན་ལགས་གོང་ལ་གསུངས་སོང་ད་ཁོ་རང་གིས་ཨ་ནི་རིས་མེད་ཀྱི་ཐོག་ནས་སློབ་སྦྱོང་གནང་བ་གསུང་གིས་ད་ག་ནང་བཞིན་ཨ་ནི་སྤྱོད་འཇུག་ལ་ཉམས་ལེན་གནང་མཁན་འཆར་གཞི་ལྡན་པའི་ཐོག་ནས་ཨ་ནི་བརྩོན་འགྲུས་ཆེ་བ་དང་ཨ་ནི་དཀའ་ངལ་གང་འདྲ་ཞིག་ནས་ཁྱད་བསད་གནང་ཐུབ་མཁན་འདི་གས་ཀྱི་ཐོག་ནས་ད་ད་ལྟའི་ཨ་ནི་ང་རང་ཚོ་ལྟ་བུའི་བོད་པའི་མི་རབས་ཚོས་མེས་པོའི་མཛད་རྗེས་ཀྱི་ཐོག་ནས་ནི། བསླབ་བྱ་དང་སློབ་སྦྱོང་ཞུ་འོས་པ་ཞུ་དུས་ད་འགོས་ལོ་ཙཱ་བའི་ཁྲོད་ནས་སློབ་སྦྱོང་ཞུ་འོས་པ་གཙོ་བོ་འདི་རྒན་ལགས་ཀྱིས་ག་རེ་གཟིགས་ཡོད་ན་ད་ལྟ་གོང་གི་ད་འདི་གས་འདི་གནད་འགག་ཆགས་ཀྱི་ཡོད་རེད་པས། ད་བ་རང། ད་བ་རང་ད་དཔེར་ན་ད་ངི་ད་རི་ད་འགོས་ལོ་ཙཱ་བའི་ད་སྐུ་ཚེའི་གི་རྣམ་ཐར་གི་ཁྲོད་ནས་དཔེར་ན་ང་ཚོ་ད་འདྲ་ངི་བའི་ད་དཔེ་ལྟོས་ཟེར་ན་འདྲ་གི་ད་ལྟ་དགོས་པའི་ཟེར་ན་བསམ་བློ་གཏོང་དགོས་གནད་འགག་གཅིག་དེ།

དཔལ་འབྱོར། འཚོ་གོས་གི་དཀའ་ངལ་དེ་རིགས་འགྲོ་ཐབས་ལ་ཤུགས་ཞུ་དགོས་ཀྱང་ངེས་ལུགས་ཅི་ཡིན་ངོ། ཡིན་ནའང་འགོས་ལོ་ཙཱ་བས་ཁོ་གདམ་ཀ་དེ་དེ་འདྲའི་མ་བྱས་པ་གཅིག་སྟེ་དེ། གོ་རྒྱ་ཆེ་བ་ཟེར་ན་འདྲ་གཏིང་ཟབ་པ་ཟེར་ན་འདྲ་དེ་ཀྱི་གཙོ་བོ་ཁོ་རང་གི། ད་མི་ཚེ་གི། ཁ་ནང་ཕྱོགས་ས་གཙོ་བོ་དེ་སོ་སོའི་ཤེས་རབ་དང་དེ་ནས་ཀུན་སྤྱོད་མཐའ་མེད་དུ་སྤེལ་བ་ལ། གཙོ་བོ་མདོ་རྒྱུད་ཀྱི་གཞུང་ལུགས་དེ་ཚོ། ད་སློབ་ཚན་དུ་བདམས་ཏེ་དེ་ཚོ་ལ་གཙོ་བོ་བྱས་ནས་ནི་མི་ཚེ་གི་ནུས་པ་ཆ་ཚང་བ་དེ། སོ་སོ་གི་ཤེས་རབ་དང་དེ་ནས་ཀུན་སྤྱོད་མཐའ་མེད་དུ་སྤེལ་བ་དེའི་ཆེད་དུ།